ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཊོན་ལ་རྟེན་གཞི་བྱས་ཡོད་པའི་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། འདི་ནི་ནམ་རྒྱུན་རྒྱལ་སྤྱིའི་གསར་འགྱུར་ཁག་གི་རྒྱབ་ལྗོངས་ལ་དཔྱད་ཞིབ་བགྲོ་གླེང་བྱེད་སའི Podcast དཔྱད་ཞིབ་ཟེར་བ་དེ་རེད། ང་དེ་རིང་གི་ལས་རིམ་གཙོ་སྐྱོང་བ་ཚེ་རིང་དབང་མོ་ཡིན།

ཡར་ལ་ཞུས་ཡོད་རེད་དེ་ནི་རྒྱ་ནག་གི་དྲ་ལམ་གྱི་དོ་དམ་ལས་ཁུངས་དང་དེ་ཚོ་གིས་ཁོ་ལ་ཞིབ་བཤེར་བྱེད་དགོས་ཚུལ་དེ་ནི་ཡང་ཉི་མ་གཉིས་གཅིག་གི་རིང་ལ་ཡང་ཁོ་རང་ལ་ད་གཅིག་བཀག་སྡོམ་བྱེད་ཡ་དེ་འདྲ་དུས་ཚོད་ཐུང་ཐུང་ནང་ལ་བཀག་སྡོམ་བྱས་འདུག་ད་གནས་སྟངས་དེ་གཅིག་སྤྱི་ཡོངས་ཀྱི་ཆ་ནས་ག་འདྲ་འདྲ་བྱེད་ན་དེའི་སྐོར་ནས་ངོ་སྤྲོད་ཅིག་གནང་རོགས་དང་པོ། རེད་ད། དེ་རིང་གི་ཡིན་ན་ཏི་ཏི་ཟེར་མཁན་དེ་རྒྱ་ནག་ནང་ལོགས་ལ་ཡ་དོག་པ་ཅིག་གི་མོ་ཏྲ་བཀག་བྱས་མོ་ཏྲ་དེ་མི་མོ་ཏྲ་ནང་འགྲོ་ཡ་ཞིག་མི་འདུག་གས་འདིའི་ད་བཟོ་ཚོང་ལས་ཁང་ཆེ་ཤོས་དེ་རེད། དེ་ཟློག་པ་ལ་ཡང་འཛམ་བུ་གླིང་གི་ལུང་པ་གཞན་པ་ཡིན་པ་ན་ད Uber ཟེར་མཁན་དེ་དང་གཅིག་པ་གཅིག་རྐྱང་བྱས་བྱས་ཡིན་ན Uber ལ་ཡང་ལད་ཟློས་བྱས་བྱས་འཛུགས་ཡག་གི་བཟོ་ཚོང་ལས་ཁང་ཅིག་རེད། བཟོ་ཚོང་ལས་ཁང་དེ་ཁོ་རང་རང་དེ་ཕལ་ཆེར་ཉིས་སྟོང་ལྔའི་ལོ་དུ་བ་ལ་ཡང་བཙུགས་པ་འདྲ། ལྔའི་ལོ་ལ་ཡང་དེ་དུས Alibaba ཟེར་མཁན་དེ་རྒྱ་ནག་གི་ད་བཟོ་ཚོང་ལས་ཁང་ཆེན་པོ་ཞིག་ཡོད་པ། དེའི་ནང་དུ་ལས་ཀ་བྱེད་མཁན་མི་གལ་ཆེ་གཅིག་གིས་ཁོས་ཨ་ནི་ཕ་གིའི་ཨ་ལི་བཱ་བཱ་ནས་མར་དོན་བྱས་སོ་སོའི་ཚོང་པ་ཞིག་བཙུགས་རྗེས་དེའི་དང་པོ་ལྟ་བ་དང་ཕ་གིར་ཡ་མོ་ཏོར་འདི་འདྲ་གཅིག Taxi ཟེར་མཁན་ཡོད་རེད་པ་ད་ཁྲུ་ཚུར་ཁྲོད་ཁྲུ་ཚུར་ཁྲོད་དེ་ཚོར་སི་ཏི་ཁ་རས་མོ་ཏོར་གཏོང་མཁན་ཚོ་ཚོ་ལ་ཡང་རོགས་པ་བྱས་ཡ་རེ་བྱས་བྱས་ཨ་འདི་ནས་མགྱོགས་པོ་མགྱོགས་པོ་གཅིག་ཡིན་ན་ཁོ་རྒྱ་ཆེར་བཞུགས་ཤེས་རྗེས་ཡིན་ན Uber འདྲ་པོ་ཆགས Uber འདྲ་པོ་ཆགས་པའི་རྗེས་རེ་ཡིན་ན་ད་རྒྱ་ནག་ནང་ལོགས་ལ་ཡ་བས་རྒྱ་ནག་མི།

བྱས་ཙང་རྒྱ་སྐྱེད་དེ་མགྱོགས་པོ་ཞེ་པོ་ཅིག་ཕྱིན་ཙང་ཡིན་ན་ད་སྒོར་མོ་དུང་ཕྱུར་ཐེར་འབུམ་མང་པོའི་ཡིན་ན་བཟོ་ཚོང་ལས་ཁང་ཅིག་ཆགས་པ་རེད། ཆགས་པའི་རྗེས་ལ་ཡིན་ན་དཔེར་ཆ་བཞག་ན་ཨུ་པར་ཆ་བཞག་ཡིན་ན་ཨུ་པར་གྱིས་ཡིན་ན་རྒྱ་ནག་ནང་ལོགས་ལ་ཡ་དོ་བ་ད་ཨ་མི་རི་ཀ་དང་དོ་བ་ནུབ་ཡུ་ནུབ་ཕྱོགས་རྒྱལ་ཁབ་ཚང་མའི་ནང་ཨུ་པར་ཡོད་རེད། ཨུ་པར་གྱིས་ཕ་གིའི་རྒྱ་ནག་གི་ཁྲོམ་ར་ཁ་ཕྱེ་བྱས་ཡིན་ན་ཏི་ཏི་དང་འགྲན་རྩོད་བྱས་བྱས་ལོ་ཁ་ཤས་ཤིག་འགྲན་རྩོད་བྱས་བྱས་ཨུ་པར་གྱིས་དཔེ་འགྲོ་སོང་སྒོར་མོ་ཐེར་འབུམ་གཅིག་ཅིག་བཏང་པ་རེད་ཟ། ཡིན་ནའི་ཐ་མ་དེ་ཡིན་ན་ཏི་ཏི་དང་འགྲན་རྩོད་བྱེད་མ་ཐུབ་བྱས་བྱས་ཡིན་ན Uber གིས་ཁོང་ཚོའི་ད་ཕ་གིའི་ཁྲོམ་རའི་ནང་ལ་ཡོད་པའི་མོ་ཏོ་གཏོང་ཡག་གི་ཅིག་ཡོད་རེད་པ། དེ་གའི་ཐ་མ་ལོག་ཡིན་ན་ཐ་མ་དེ་ཨ་ནི་ཏི་ཏི་ཟེར་དེར་བཙོངས་བྱས་ཨ་ཏི་ཏི་ཟེར་དེ་དཔེ་རྒྱ་ཆེར་ཕྱིན་བྱས་ད་དེ་རིང་ཁ་སང་ཡིན་ན་རྒྱ་ནག་ནང་ལོགས་ལ་ཡ་འདི་སོ་སོའི་ཧོབ་དེ་ཁ་ལ་ཡ་ད་ལག་ཁྱེར་ཁ་པར་ཐོག་ནས་མོ་ཏོ་ཞིག་མངགས་བྱས་འགྲོ་དགོས་ཡོད་ན་ཕལ་ཆེར་ཏི་ཏི་མ་ཕྱིན་ན་ཧ་ལམ་འགྲོ་ཐབས་མེད་པའི་དེ་འདྲ་ཆགས་བསྡད་པ་ད་མ་ཚང་གཞན་པ་མང་པོ་ཡོད་དེ་ལས་ཡིན་ནའི་ད་ཏི་ཏི་དེ་ད་གི་ཚེ་རྒྱ་ཆེན་པོ་ཆགས་བསྡད་ཡོད་རེད། འདི་འདྲ་སོང་ཙང་ཏི་ཏི་རྒྱ་ཆེན་པོ་ཆགས་བསྡད་ཡོད་རེད། ད་དུང་སྤྱིར་བཏང་བྱས་པ་ཡིན་ན་མང་ཆེ་རྒྱ་ནག་ནང་ལོགས་ད་ཏི་ཏི་ལ་ཏིན་ཨ་མེ་རི་ཀའི་ཨ་མེ་རི་ཀའི་ལྷོ་ཕྱོགས་དང་བར་རྒྱལ་ཁབ་ཁ་ཤས་ནང་ལོགས་ཏི་ཏི་ཡོད་དང་ཨེ་ཤི་ཡའི་རྒྱལ་ཁབ་གཞན་པའི་ནང་ཏོག་ཏོག་ཏུ་ཡིན་ན་མང་ཆེར་བྱས་རྒྱ་ནག་ནང་བསྡད་ཡོད་རེད། བཟོ་ཚོང་ལས་ཁང་དེ་ཆེན་པོ་ཆགས་དུས་ཙམ་པ་ད་རྒྱ་ནག་མ་ཏང་ཁྲོམ་ར་ཆེན་པོ་རེད་དེ་ལས་ཡིན་ན་ལས་རྒྱ་ནག་ནང་ལོགས་ནས་མར་དོན་བྱས་ཡིན་ན་འཛམ་བུ་གླིང་ཁོ་ར་དང་ཨུ་བར་ཟེར་ཡིན་ན་འཛམ་བུ་གླིང་ཁོ་ར་ཡོད་རེད་པ། དེ་འདྲའི་ནང་བཞིན་ཨུ་བར་དང་རྒྱལ་སྤྱིའི་ཐོག་ལ་འགྲན་རྩོད་བྱེད་ཡག་གི། ཁོ་སེམས་ཤུགས་གསོ་རེད་དེ་ཁོ་རང་བཞིན་གྱི་ཡོང་གི་རེད། ཨ་འདི་ག་དེ་དངོས་གནས་བྱས་པ་ཡིན་ད་ད་རེ་སྐད་ས་ག་ཚོད་རྒྱ་ནག་ནང་ལོགས་དཔལ་འབྱོར་དང་དེ་གནས་སྟངས་ག་ཚོད་ཡག་པོ་ཡོད་པ་ཡིན་ན་ལེ། ཐ་མ་དེ་ཡིན་ན་ཅིག་གི་དཔལ་འབྱོར་གྱི་བསྡུ་རུབ་བྱེད་ས་ཅིག་ཡིན་ན་ཨ་མི་རི་ཀའི་ཨེ་ནི་མ་རྐང་གི་ཁྲོམ་རའི་སྒང་ཡོང་བྱས། ཁོས་མ་རྩ་སྦྱོར་བ་དེ་བསྡུ་རུབ་བྱས་ཡིན་ན་བཟོ་ཚོང་ལས་ཁང་ཆེད་དུ་ད་རྒྱ་ནག་གི་ཨ་ལི་པཱ་པཱ་ནས་ད་ཐེང་ཤུན་ནས་དེ་ཚང་མ་ལོག་བྱས་ཡོད་རེད་འདི་མ་བྱེད་རང་བྱེད་ཆགས་བསྡད་པ་རེད། ཏི་ཏིའི་གི་ད་འདི་སྔོན་ནས་ཁོ་ཚོས་འདི་བྱེད་ཡག་གི་འཆར་གཞི་དེ་རྒྱུན་རིང་པོ་བཏོན་ཡོད་ས་རེད་བཏོན་བྱས་ཡིན་ན་ད་ལོ་སྤྱི་ཟླ་དྲུག་པའི་ནང་ལ་ཡང་དངོས་སུ་ཕི་གའི་ནིའུ་ཡོག་གི་མ་རྐང་ཁྲོམ་ར་ལ་ཡང་ཡིན་ན་ཁོ་ཚོའི་ཨེ་ནི་བཟོ་ཚོང་ལས་ཁང་དེ་ད་ཕི་གའི་དངོས་སུ་ཁོ་ཚོའི་མ་རྐང་ཕི་གི་ནང་བཙོང་གི་ཡིན་ཟེར་བྱས་བཙོང་རུ་བཅུག་རོགས་ཟེར་ཆོག་མཆན་ཞུས། ཆོག་མཆན་འདི། དུས་ཚོད་ཐུང་ཐུང་ཞེ་པོ་ཞིག་ནང་ད་ཁོ་ཚོས་བལྟས་སྲིད་འདུག། ད་རིང་འདི་དུས་ཚོད་ཐུང་ཐུང་ཞེ་པོ་ཞིག་ནང་བྱས་པ་རེད་བྱེད་དགོས་ཡ་གཙོ་བོ་དེ་ཡིན་ན། ཟླ་བ་བདུན་པའི་ཚེས་པ་གཅིག་ལ་རྒྱ་ནག་དམར་ཤོག་བཙུགས་པའི་དུས་ཆེན་འཁེལ་གྱི་ཡོད་རེད་ཟླ་བ་བདུན་པའི་ཚེས་པ་བཞི་ལ་ཡིན་ན་ཨ་མི་རི་ཀའི་རྒྱལ་ཁབ་དབུ་བརྙེས་པའི་དུས་ཆེན་འཁེལ་གྱི་ཡོད་རེད་བྱས་ཙང་ད་ཆབ་སྲིད་ཀྱི་དུས་ཚོད་འདི་གཉིས་ཀྱི་གོང་ལ་ཡང་ཁོ་ཚོས་མགྱོགས་པོ་མགྱོགས་པོ་བྱེད་འདུག་ན། ཧོབ་ཏེ་ཁ་ལ་ཡང་གང་དྲག་མགྱོགས་པོ་ཞེ་པོ་ཞིག་ཟླ་བ་དྲུག་པའི་ཚེས་པ་སུམ་ཅུ་ཉིན་ག་དེ་ཁོ་ཚོས་མ་རྐང་འདི་བཙོང་ཡ་འདི་འགོ་བཙུགས་པ་རེད། དེ་གཙོ་བོ་རྣམ་པའི་བཙོང་པའི་ཉིན་ག་ད་ག་རང་ལ་ཡང་ཨ་མི་རི་ཀའི་ཐེར་འབུམ་དྲུག་ཅུ་རེ་བདུན་གྱི་བཙོང་ཚུགས་ཤག་ཉོ་མཁན་རག་ཤག་ད་ཞེ་པོ་ཅིག་དངུལ་མང་པོ་རག་རག་ཧོབ་ཏེ་ཁ་ལ་ཡང་ཅིག་གུ་རེ་ནང་ལོགས་ལ་ཡང། ད་ཡིན་ན་ལས་བསམ་ཡུལ་ལས་འདས་པ་ཅིག་ལ་ཡང་ཡིན་ན། ཅིག་གི་ཟླ་བ་བདུན་པའི་ཚེས་པ་གཉིས་ཉིན་ག་དེ་ཉི་མ་གཉིས་ཕྱིན་པའི་རྗེས་ལ་ཡིན་ན། དང་པོ་དེ་རྒྱ་ནག་གཞུང་གིས་ཡིན་ན་འདི་ལ་སྐྱོན་བརྗོད་བྱས་བྱས་ད་མ་རྐང་ཁྲོམ་རར་ཕྱིན་པ་ད་སྐྱོན་བརྗོད་ད་བྱས་མི་འདུག་དེ་ལས་གང་དྲག་ཁོ་ཚོའི་འགྲོ་བ་ཅིག་བྱེད་སྟངས་ཞིག་འགྲིག་མི་འདུག་ཟེར་བྱས་བྱས་ཡིན་ན། དམ་དྲག་ཅིག་བྱས་དེའི་གཞུག་གུ་ཡིན་ན་ཉི་མ་གཉིས་གསུམ་ཕྱིན་པའི་རྗེས་ལ་ཡིན་ན། རྒྱ་ནག་གི་གང་ལྟར་ལག་འཁྱེར་ཁ་པར་སྒང་ལ་ཡང་ཏི་ཏི་ཟེར་དུས་ད་ད་ལྟ་ནས་ཡོད་སྔོན་ལ་ཕབ་ལེན་བྱས་ཚར་ཀྱོག་འདི་ག་ཡོད་རེད་པ་དེ་ག་ཏི་ཏི་བཀག་མེད་པ་འདྲ་ད་ལྟ་མུ་མཐུད་ནས་བེད་སྤྱོད་བཏང་ཡ་འདུག་ཟེར་འདུག་ད་ཡིན་ན་ལས་གསར་པ་ཕབ་ལེན་བྱེད་ཡ་མེད་པའི་བཀག་འདུག་ག་ད་འདི་བཀག་པའི་རྗེས་ལ་ཡིན་ན་མི་གང་ལོག་ཧང་རེ་སངས་བྱས་ཨ་ནི་མ་རྐང་ཁྲོམ་རའི་སྒང་ལ་ཡང་ཡང་ད་གོང་འདི་ཚོ་ཞེ་དྲག་ཞེ་པོ་ཞིག་མར་ཆག་བྱས་ཕལ་ཆེར་བརྒྱ་ཆ་བཞི་བཅུ་ཚོད་མར་ཟག་ཤག་འདི་འདྲས་བྱས་བྱས་ད་གང་ལྟར། གཅིག། ཚོང་དོན་གྱི་ཐོག་ནས་རྒྱ་ནག་གཞུང་གིས་བཟོ་ཚོང་ལས་ཁང་ཆེན་པོ་འདི་འདྲ་ཞིག་ལ་དུས་ཚོད་ཐུང་ཐུང་ཞིག་ནང་ལ་ཡང་དམ་དྲག་བྱས་པའི་གནས་ཚུལ་གསར་འགྱུར་ཆེན་པོ་ཞིག་ཆགས་མ་ཟད་ཡིན་ན་མི་མང་པོ་གཅིག་གིས་འདི་ནས་ཡིན་ན་རྒྱ་ནག་གཞུང་གིས་མ་འོངས་པར་རྒྱ་ནག་ནང་ལོགས་ཀྱི་བཟོ་ཚོང་ལས་ཁང་ཆེན་པོ་ཚོ་ལ་འཛིན་པའི་སྲིད་ཇུས་དང་ལྷག་པར་དུ་ཨ་མི་རི་ཀ་དང་རྒྱ་ནག་བར་དུ་ལག་གི་ད་དཔལ་འབྱོར་འབྲེལ་བ་འདི་ད་དེ་སྔོན་ནས་དཀའ་ངལ་ཆེན་པོ་ཞིག་འཕྲད་པའི་སྒང་ལ་ད་ད་རིང་ཡིན་ན་དངོས་གནས་རྦད་དེ་གནད་དོན་གལ་ཆེན་པོ་ཞིག་ཆགས་ཡོད་རེད་ཟེར་བྱས་གསར་འགྱུར་ཆེན་པོ་འདི་དེ་འདྲ་ཆགས་པ་རེད། ལགས་སོ་རྒན་ལགས་ད། ད་རེས་སང་ཉིན་ད། ཏི་ཏི་ཟེར་བའི་ཚོང་ཁང་ལ་ད། རྒྱ་ནག་གཞུང་གིས་བཀག་སྡོམ་དང་དམ་དྲག་བྱེད་ཕྱོགས་དེ་ལ་ད། རྒྱ་ནག་ནང་ལོགས་ལ་རེད་ད་ཕྱི་ལོགས་ཀྱི་གསར་འགྱུར་བརྒྱུད་ལམ་ཁག་ནང་མང་པོ་ཅིག་ཆེད་མཁས་པ་མང་པོ་ཅིག་གིས་དབྱེ་ཞིབ་བྱེད་ཀྱི་འདུག་དེ་རྣམས་ལ་ག་རེ་གསལ་གྱི་འདུག་ཟེར་ན་ད། རྒྱ་ནག་གཞུང་གིས་བཀག་སྡོམ་བྱས་དེ་ཚོས་ད་མི་སྒེར་གྱི་ཆ་འཕྲིན་དང་གསང་བ་དེ་ཚོ་ད་ཨ་རིའི་གཞུང་དང་དེ་བ་ཕྱི་ལོགས་ལ་ཕར་བཙོང་ཡ་ལ་ཁོ་ཚོས་དོགས་པ་ཟ་ནས་དཀའ་སྡུག་ཅི་རིགས་བཟོས་ཀྱི་འདུག་ཡང། ཡིན་ན་ཡང་ད་ཁ་ཅིག་གིས་ག་རེ་ཟེར་གྱི་འདུག་ཟེར་ན་ད་རྒྱ་ནག་གི་ཏི་ཏི་འདྲ་པོ་བྱས་ན་རྒན་ལགས་གོང་དུ་གསུངས་པ་ནང་བཞིན་ད Uber འདྲ་པོ་བྱས་ར་ད Uber ཡིན་ན། རྒྱ་ནག་གི་གི་དམར་ཤོག་དཔོན་རིགས་ཚོ་གིས་དེ་བེད་སྤྱོད་གཏོང་གི་ཡོད་མ་རེད་དེ་ན། རྒྱ་ནག་དཔོན་རིགས་ཚོ་གི་གི་ཆ་འཕྲིན་དང་གསང་བ་དེ་ཚོ་དེ་གི་ནས་ལེན་ཐུབ་ཀྱི་མ་རེད་ཟེར་གྱི་འདུག་ཡང་ཁ་ཅིག་གིས་རྒྱ་ནག་གི་བཟོ་ཚོང་ཁག་ཚོ་ནང་ལོགས་ལ། ཁོ་རང་ཚོ་མ་གཞི་ནས་ད་དམར་ཤོག་གི་དེ་འདྲ་སྒྲིག་འཛུགས་འདྲ་པོ་ཅིག་ཁོ་རང་ཚོ་ལ་ད་ལྟ་སྐུལ་དང་དོ་དམ་བྱེད་གི་ཅིག་ཡོད་པ་ཡིན་རེད་དེ་ནས།

ངའི་ཁ་བྱང་དེ་ག་གི་ཡིན་མིན་ཧ་གོ་གི་རེད་ཨེ་ནི་ང་ད་རིང་ཕི་ཁའི་ཡག་ཅིག་ཚོང་ཁང་ཅིག་ལ་ཕྱིན་པ་ཡིན་ན་ཚོང་ཁང་ག་པར་ཕྱིན་ཡིན་མིན་ཧ་གོ་གི་རེད་དུས་ཚོད་ག་དུས་ཕྱིན་ཡིན་མིན་ཧ་གོ་གི་རེད་བྱས་ཙང་ད་དེ་དངོས་གནས་བཟོ་ཚོང་ལས་ཁང་ཨ་ཨུ་པེར་ཡིན་ནའི་རེད་ཏི་ཏི་ཡིན་ནའི་རེད་དེ་ཚོ་ལ་ཡག་གང་ད་དེ་བེད་སྤྱོད་གཏོང་མཁན་མི་དེ་ཚོ་ག་པར་འགྲོ་གི་ཡོད་མེད་ག་རེ་བྱེད་ཀྱི་ཡོད་མེད་གི་གནས་ཚུལ་ཞིབ་ཕྲ་ཁོ་ཚོ་ཕི་ཁའི་ཡག་ཨ་ནི་རག་ཐུབ་ཀྱི་རེད་བ་བྱས་ཙང་ད་དེ་ཡིན་ནའི་དེ་ཚོ་ལ་ཡག་ཡིན་ནའི་ཨ་ནི་སྲུང་སྐྱོབ་བྱེད་ཡག་དང་དེ་འདྲའི་ཆེད་དུ་ཡིན་ཟེར་བྱས་བྱས་རྒྱ་ནག་གཞུང་གིས་རྒྱུ་མཚན་གྱིས་དྲངས་བཞག་ཨ་ནི་རྒྱལ་སྤྱིའི་ཐོག་ལ་སྤྱིར་བཏང་མང་ཆེ་ཅིག་གིས་འགྲེལ་པ་ག་རེ་བཤད་ཡག་བྱས་པ་ཡིན་ན་ལས་རྒྱ་ནག་གཞུང་གིས་སེམས་ཁྲལ་བྱེད་ཡག་དེ་ད་གལ་སྲིད་ཨ་ནི་ཏི་ཏི་ཕ་གིར་ཨ་ནི་ནིའུ་ཡོག་གི་མ་རྐང་ཁྲོམ་རའི་སྒང་ཕྱིན་པ་ཡིན་ན་ད་ཨ་མི་རི་ཀའི་འགྲོ་བ་སྒྲིག་གཞི་མང་པོ་བཅོས་བར་བར་དོ་ཨ་ག་ཚོད་རེད་བཟོ་ཚོང་ལས་ཁང་གིས་ཁོ་ཚོ་ཕྱི་གསལ་ནང་གསལ་བྱེད་ཡག་ད་དེ་ཚོ་ཨ་ནི་དེ་ཚོ་བྱེད་དུས་ཙམ་པ་ཡིན་ན་ད་ཨུ་བྷ་གིས་ཁོང་ཚོའི་ཕི་གི་ཨ་ནི་གློག་ཀླད་ནང་ལོགས་རུ་ཡོད་པའི་ད་རྒྱ་ནག་ནང་ལོགས་མི་དེ་གའི་ག་བར་ཕར་ཚོ་ག་བར་འགྲོ་གི་ཡོད་མེད་དང་ཁོ་ཚོའི་དངུལ་ཁང་ག་བར་ཡོད་མེད་དང་དེ་ཚོ་ཚང་མ་ལོག་ཡིན་ན་ཨ་མི་རི་ཀའི་གཞུང་གིས་ཤེས་ཀྱི་རེད་བསམ་བྱས་ཡིན་ན་ད་རྒྱལ་ཁབ་ཀྱི་བདེ་འཇགས་དང་དེ་འདྲའི་ཆེད་དུ་ཨ་ནི་བཀག་པ་རེད་ཟེར་བྱས་ད་འགྲེལ་བཤད་དེ་མང་པོ་ཅིག་གིས་འདི་རྒྱག་གི་འདུག་ད་ཡིན་ན་ཁོ་འདི་འགྲེལ་བཤད་དེ་ལ་སྐྱོན་མང་པོ་ཅིག་ཡོད་ས་རེད་ག་རེ་ཡིན་ཟེར་ན། དང་པོ་དེ། སྐྱོན་ཡོད་ཡག་ཅི་ལ་ཡང་ག་རེ་རེད་ཟེར་ན། ད་འདས་པའི་ལོ་ཁ་ཤས་ཤིག་ནང་ལོགས་ལ་ཡང་ཨ་མི་རི་ཀ་དང་རྒྱ་ནག་གི་བར་དུ་ལ་ལ་ཡང་ཆབ་སྲིད་དཀའ་ངལ་ཆེར་ཆེར་ཆེར་ཕྱིན། ཨ་འདི་ནས་དཔལ་འབྱོར་དཀའ་ངལ་དེ་ལས་ད། ཆེར་ཞེ་དྲག་ཕྱིན་ཡོད་རེད་ཆེར་ཕྱིན་ཏེ། འདིའི་སྔོན་ལ་ཡིན་ན་ད་རྒྱ་ནག་གི་བཟོ་ཚོང་ལས་ཁང་ད་དར་རྒྱས་སུ་ཕག་སྐད་གྲགས་ཡོད་པ་དེ་མང་ཆེ་ཡིན་ན་ག་ད་ནིའུ་ཡོག་གི་མ་རྐང་ཁྲོམ་རའི་སྒང་ལ་ཁོང་ཚོ་སླེབས་བྱས། ཁོང་ཚོས་མ་རྩ་བསྡུ་རུབ་བྱས་ཚར་རྗེས་ཁོང་ཚོ་འདི་ག་འདི་གས་བསྡད་ཡོད་རེད། ད་ཡིན་ན་ལས་འདིའི་སྔོན་མའི་རྒྱ་ནག་གི་ཁོ་འགྲོ་སྟངས་འདྲ་ཅིག་དང་རྒྱ་ནག་གི་བཟོ་ཚོང་ལས་ཁང་དེ་ཚོའི་ད་ཨ་ད་ཁོང་ཚོའི་ཅིག་རྩིས་དེ་ཚོ་ཡོད་རེད་པ་ཅིག་གསལ་པོ་ཞིབ་པོ་ཅིག་ཨ་ད་ཡིན་ན་སྔ་མོ་ནང་བཞིན་འཐུས་སྒོ་ཚང་པོ་འདྲ་ཡོད་ས་མ་རེད་དེ་འདྲ་མེད་དུས་ད་མ་རྐང་ཁྲོམ་རའི་སྒང་ལ་ཡང་ཡིན་ན་སོ་སོའི་དེ་ཕི་ཀའི་ཡ་དེ་ཁོང་ཚོས་མ་རྩ་བསྡུ་རུབ་བྱས་ཀྱི་མ་རྐང་དེ་བཙོངས་པ་ཡིན་ན་སྤྱིར་བཏང་འགྲོ་སྟངས་བྱས་པ་ཡིན་ན་ཨ་ནི། ཨ་མི་རི་ཀའི་ནང་ལོགས་ལ་བསྡད་ཡག་ད་གཞུང་དང་དེ་འདྲས་བྱེད་ཀྱི་ཡོད་མ་རེད་ད་དེ་ཡིན་ན་མ་རྐང་ཁྲོམ་ར་ཁོ་རང་རང་གི་ཡིན་ན་རྩིས་ཞིབ་བྱེད་མཁན་ཅིག་ཡོད་རེད་རྩིས་ཞིབ་དེ་བྱེད་དགོས་ཡག་རྒྱུ་མཚན་གཙོ་བོ་དེ་ག་རེ་རེད་ཟེར་ན་བཟོ་ཚོང་ལས་ཁང་ཕི་ཀའི་ཡག་ད་ག་རེ་རེད་ད་ཅ་ལག་ག་རེ་བཟོ་གི་ཡོད་ནའི་གཅིག་བྱས་བྱས་མི་དེ་མ་རྩ་འཇོག་མཁན་མི་དེ་ག་ལ་ཡག་ངོ་སྤྲོད་བྱེད་དགོས་རེད་གནས་ཚུལ་གལ་སྲིད་གནས་ཚུལ་དེ་ངོ་སྤྲོད་དེ་དྲང་པོ་མེད་པ་ཡིན་ན་རྟ་མི་ཁོ་ཕི་ག་ཡ་མ་རྐང་ཉོ་ཉན་མི་དི་ག་དི་མ་རྩ་ཆེན་པོ་བཞིམ་དེ་བཏང་བྱ་ཡིན་ནོ་སྒོར་མོ་ཏི་འབུམ་མམ་བཏང་བྱ་ཉོ་དགོས་པ་རེད་ཏི་གནས་ཚུལ་བདེན་པ་མིན་པ་ཡིན་ནི་འགྲིག་མ་རེད་དེ་འདྲ་སོང་ཙང་གནས་ཚུལ་དི་བདེན་པ་ཡིན་མེད་རྩིས་ཞིབ་བྱེད་ཉན་བྱེད་གི་ལས་ཁུངས་ཤིག་ཡོད་རེད་བྱས་བྱ་ཡིན་ནོ་དི་གཉེར་ལ་ཡིན་ནི་རྒྱ་ནག་གི་བཟོ་ཚོང་ལས་ཁང་དེ་ཚོ་མ་མགུ་བྱེད་ལ་ཡང་རྩིས་ཞིབ་ཡག་པོ་བྱེད་ཐུབ་གི་ཡོད་ས་མ་རེད་བྱེད་མ་ཐུབ་བྱས་བྱས་མ་མ་ཐུབ་བའི་རྐྱེན་གྱིས་ཡིན་ནི་རྒྱ་ནག་གི་བཟོ་ཚོང་ལས་ཁང་པེན་ཆི་ཆན་དི་གཉེར་ལ་ཁོ་ཕི་འཐུང་སའི་བྱེད་གི་ཚོང་ཁང་ཞིག་ཡོད་རེད་རྒྱ་ནག་དུ་ཨ་བ་ལ་ཡ་ཞིའོ་ཅི་སྟོང་ཕྲག་མང་པོ་དུས་ཚོད་ཐུང་ཐུང་ཞིག་ན་ཕྱེ། ཞུ་གོ་བས་ཨ་མི་རི་ཀའི་ནང་ལོགས་ཡང་མ་དེ་ཚོ་ཁོ་ཚོ་མ་རྐང་དེ་ཚོ་བཙོང་བཙོང་པའི་རྗེས་རིང་མཐའ་མ་དེ་ཡིན་ན་ཕི་ཁེ་བཟོ་ཚོང་ལས་ཁང་དེ་ཚོ་བེད་རྩིས་དེ་ཚོ་གང་ག་རྫུན་མ་བཟོས་བཞག་ཡོད་ཟེར་བ། དེ་འདྲ་བྱས་བྱས་ཡིན་ན་མ་རྩ་འཇོག་ཉན་མང་པོ་ཞུ་ཆེད་དཀའ་ངལ་འཕྲད་པ་རེད། ད་དེ་འདྲ་སོགས་པའི་གནས་ཚུལ་མང་པོ་ཞིག་ལ་བརྟེན་བྱས་ཡིན་ན་ཨ་མི་རི་ཀའི་གྲོས་ཚོགས་དང་དེ་ཚོས་ཨ་ནི་ད་རྒྱ་ནག་གི་བཟོ་ཚོང་ལས་ཁང་ཨ་མི་རི་ཀའི་ནང་མ་རྐང་གང་འདྲ་གང་གང་ཡོང་པ་ཡིན་ན། ཡིན་གཅིག་མིན་གཅིག། འདི་བྱེད་དགོས་འདུག་ག་ཚོད་རེད་ཅེས་ཁོང་ཚོས་རྩིས་ཞིབ་དེ་ཡག་པོ་བྱེད་དགོས་འདུག་བྱས་བྱས། འདི་ལབ་པའི་རྐྱེན་གྱིས་ན་ཉིས་སྟོང་ཉི་ཤུ་ཐམ་པའི་ལོའི་ཟླ་བ་བཅུ་གཉིས་པའི་ནང་བོད་ཨ་མི་རི་ཀའི་གྲོས་ཚོགས་གོང་འོག་གཉིས་ཀ་གིས་ཡིན་ན་དེ་གྲོས་ཆོད་ཞིག་བཏོན་བྱས། ད་ག་ད་རྒྱ་ནག་དེ་དམིགས་བསལ་ལབ་ཡོད་མེད་ག་ད་ཕྱི་རྒྱལ་གྱི་བཟོ་ཚོང་ལས་ཁང་ཡིན་ན་ཨ་མི་རི་ཀའི་མ་རྐང་ཁྲོམ་རའི་སྒང་ཡོད་ཉན་གི་དེ་ཡིན་གཅིག་མིན་གཅིག་གོ་ཕྱི་གསལ་ནང་གསལ་བྱས་བྱས་འདིའི་རྩིས་ཁྲ་དེ་ཚོ་ཡིན་ན་ད་ལུགས་མཐུན་གྱི་སྒྲིག་གཞི་ནང་བཞིན་བྱས་བྱས་ཡིན་ན་རྩད་ཞིབ་བྱེད་དགོས་ཡོད་ད་ག་འདྲ་ཞིབ་བཤེར་བྱེད་དགོས་ཡོད་ཟེར་བྱས་འདི་བྱས་རེད་ད་འདིའི་ཁོ་དམིགས་འབེན་གཙོ་དེ་ད་རྒྱ་ནག་ལ་ཟེར་དགོས་རེད་ཞིང་ཡ་བྱས་མིན་ན་བྱས་ཙང་ག་ད་འདི་གང་གི་མི་གང་གི་ལོག་གི་ད་འདི་གཉིས་འབྲེལ་བ་བྱས་བྱས་ཡིན་ན་ཨ་ནི་རྒྱ་ནག་ད་ད་ད་ནས་གསུངས་བྱས་ཡིན་ན་རྒྱ་ནག་བཟོ་ཚོང་ལས་ཁང་ཨ་མི་རི་ཀའི་མ་རྐང་ཁྲོམ་རའི་སྒང་ཡོད་མིན་ན་ཨ་མི་རི་ཀའི་དེ་ཡ་འབྲེལ་ཡོད་ཀྱི་ཨ་ནི་ག་ད་ལས་ཁུངས་དེ་ཚོ་རྩིས་ཞིབ་ཡ་ད་ཡ་ཡོད་རེད་པ།

ཡོད་ས་མ་རེད། དེ་བས་གང་ད་ལྟ་ཏི་ཏི་ཨ་མི་རི་ཀའི་ནང་བཙོངས་པ་ཡིན་ནའི་ཏི་ཏི་བརྒྱུད་ནས་ཨ་མི་རི་ཀའི་གཞུང་གིས་ཡིན་ན་གནས་ཚུལ་དེ་གའི་འདིར་ཁྱེར་ཤོག་ང་ཚོ་ང་ཚོས་བལྟ་དགོས་ཟེར་ཡག་གི་དེ་ཁོར་ཐོབ་ཐང་དང་དབང་ཆ་ཁོར་རྩ་བ་ཉིད་ནས་ཡོད་མ་རེད། ཨ་འདི་ག་འདི་ལྷག་པར་དུ་ཡིན་ན་མ་དངུལ་སྒང་གྲངས་སྒང་ལ་ཞིབ་བཤེར་བྱེད་ཉན་གི་ལས་ཁུངས་ཤིག་ཡོད་པ། ལས་ཁུངས་འདི་ཕི་གའི་དངུལ་གྱི་རྩིས་ཁྲའི་ཐོག་ལ་ཡང་དྲང་པོ་ཡོད་མེད་དང་ཚོང་གི་འདེད་ཡོད་ཀི་ཡོང་གི་ཡོད་མེད་དེ་ཡིན་ན་གསལ་པོ་བཟོ་ཡག་མ་བཞིན། འདིའི་ནང་ལོགས་ལ་མི་ག་བར་འགྲོ་གི་ཡོད་མེད་དང་ག་བར་འབབ་གི་ཡོད་མེད་ཟིན་ཏེ་གནས་ཚུལ་དེ་ཚོ་ཡིན་ན་རྩད་ཞིབ་བྱེད་ཡག་གི་ཐོབ་ཐང་དང་ཁོའི་དགོས་པ་དང་ཨ་ནི་ཁོའི་ལས་འགན་སྐོར་རྩ་བ་ཉིད་ནས་མ་རེད། བྱས་ཙང་ད་རྒྱ་ནག་གཞུང་གིས་ད་རིང་གི་འགྲེལ་བཤད་རྒྱག་གི་ཡོད་པ་དེ་དེ། གལ་སྲིད་གཅིག་བྱས་ན་ཁོ་རང་ཚོས། ཁ་ཐོར་རེད་ཨ་མི་རི་ཀའི་འགྲོ་སྟངས་ལ་ཡང་གོ་ནོར་ཐེབས་བྱས་བསམ་བློ་འདི་འཁོར་བ་ཡིན་སྲིད་གི་རེད་གཅིག་བྱས་ན་ད་ག། ཁོ་རྒྱུ་མཚན་རེ་བགྱིས། བཙལ་བྱས་དེ་འགྲེལ་བཤད་བརྒྱབ་པ་མ་གཏོགས་དོན་དངོས་ཡིན་ན་ཏི་ལའི་ཕལ་ཆེར་དམིགས་ཡུལ་གཞན་པ་ཞིག་ཡོད་ཀྱི་རེད། ག་རེ་ཟེར་ན་ཏི་ནི་བདེན་པ་མ་རེད། ཏི་དེ་ཨ་མི་རི་ཀའི་ག་འདྲ་མ་རྐང་ཁྲོམ་རའི་སྒང་ལ་ཡ། ཁོ་ཚོ་མ་རྩ་བསྡུས་པ་ཡིན་ན་ལས་ཏི་དེ་རྒྱ་ནག་ནང་ལོགས་ལ་ཡོད་པས་ཨ་ནི་མི་དེ་གས་དེ་མོ་ཊ་ག་བ་འདེད་ཀྱི་མེད་གས་དེ་ཨ་མི་རི་ཀའི་གཞུང་གིས་སྐད་ཆ་དྲི་ཡག་དང་ཨ་མི་རི་ཀས་བེད་སྤྱོད་བཏང་ཡག་ཟེར་ཡང་འདེད་ཀྱི་ཁོའི་འདྲ་བོ་ཁོར་ཆགས་ཀྱི་ཡོད་མ་རེད་ཟེར་བཤད་སྲིད་དོ།

དེ་སྟེ་ག་ཚོད་སྡུག་པོ་ཆགས་ཡོད་མེད་དེ་ཡིན་ན་གསལ་པོ་མཚོན་ཐུབ་ཀྱི་རེད་དཔེར་ན་ཆ་བཞག་ན་སྔ་མོ་ཡིན་ན་རྒྱ་ནག་བཟོ་ཚོང་ལས་ཁང་དེ་ཚོ་ཨ་མི་རི་ཀའི་ནང་ལ་ཡར་ད་མ་རྩ་ལེན་དེ་ཚད་བཀག་ཡོང་ཡིན་ན་སྔ་མོ་སྔ་མོ་ཡིན་ན་ད་བཀག་འགོག་བྱེད་ཀྱི་རེད་ཨ་མི་རི་ཀ་ནང་ཡར་ཕྱོགས་མར་བ་ཡིན་ན་ལས་ཉིས་སྟོང་གཉིས་ཀྱི་ལོ་ལ་ཡང་རྒྱ་ནག་གཞུང་རང་གིས་ཁྲིམས་གསར་པ་ཞིག་བཟོས་བྱས་ཡིན་ན་གཅིག་གིས་རྒྱ་ནག་ནང་ལོགས་བཟོ་ཚོང་ལས་ཁང་དེ་ཚོ་ཨ་མི་རི་ཀའི་མ་རྐང་ཁྲོམ་རའི་སྒང་ལ་ཡར་མ་རྩ་བསྡུ་རུབ་བྱེད་ག་ཡོང་ཡག་ལ་ཡར་ལས་སླ་པོ་ཞིག་བཟོས་བྱས་ཁོ་ཚོས་ཆ་རྐྱེན་ཞིག་བསྐྲུན་བྱས་ད་དེ་འདྲའི་བྱུང་བར་བརྟེན་བྱས་ཡིན་ན་ད་ལྟ་ཡིན་ན་ཨ་མེ་རི་ཀ་རྒྱ་ནག་ནང་ལོགས་ཡོད་པའི་ཨ་ལ་བྷ་བྷ་ཐེང་ཞུན་དང་གཅིག་བྱས་ན་ད་བཟོ་ཚོང་ལས་ཁང་ཆེ་རིགས་ཆེ་ཚད་དེ་གས་ཧ་ལམ། མང་ཆེ་བ་ཅིག་ད་ག་མ་རྐང་ཁྲོམ་རའི་སྒང་ཡོད་པའི་དེ་གས་ཆེན་པོ་ཆགས་ཡག་གི་ལམ་ཁ་ཁོ་རང་དེར་བརྟེན་བྱས་ཡིན་ན་བྱུང་བ་ཅིག་རེད། ཡིན་ནའི་ད་རིང་འདི་ནས་ག་རེ་འདུག་ཟེར་ན་ཕལ་ཆེན་ད་རྒྱ་ནག་གི་སྲིད་ཇུས་དེ་ལ་ཡ་རྩ་བའི་ཐོག་ནས་འགྱུར་ལྡོག་བཏང་བྱས་ཨ་ནི་ཕལ་ཆེ་ཆུང་ད་རིང་ཡིན་ན་ཨ་ད་དེ་ཏི་ཏི་གཅིག་པོ་མ་རེད་ཏི་ཏི་གི་དང་དུས་མཉམ་དུ་ཡིན་ན་ག་རེ་རྒྱ་ནག་ནང་ལོགས་ལ་ཡང་ཁོང་ཚོའི་བཟོ་ཚོང་ལས་ཁང་གཞན་པ་གཉིས་འདུག་པང་ཏན་སི་ནེ་དང་གཞན་པ་གཅིག་འདུག་ཁོང་ཚོའི་ཕི་གེ་གཅིག་གི་མ་རྐང་ཁྲོམ་རའི་སྒང་ལ་ཡང་ཨ་མི་རི་ཀའི་མ་རྐང་ཁྲོམ་རའི་སྒང་ལ་ཡང་འགྲོ་རྩིས་ཡོད་ས་རེད་དེ་ཁོ་གཉིས་གཉིས་བཀག་འགོག་བྱས་ཤག་དེ་འདྲའི་སོང་ཙང་མང་པོ་གཅིག་ཟེར་ཡག་བྱས་ན་ད་ད་རིང་གཅིག་ཨ་མི་རི་ཀའི་ནང་ལོགས་ལ་འདི་སྔོན་ལ་ཡང་ད་རྒྱ་ནག་དང་ཨ་མི་རི་ཀའི་དཔལ་འབྱོར་དེ་གཉིས་ཁ་ཁ་བཟོ་དགོས་རེད་བས་ཁ་འཕྲལ་དགོས་རེད་ཟེར་བྱས་བྱས་སྐད་ཆ་མང་པོ་བཤད་བསྡད་ཡོད་རེད་བ། ཨུ། ཨ་མི་རི་ཀའི་པེ་གཞུང་དང་ཆབ་སྲིད་པའི་གྲོས་ཚོགས་དེ་ཚོ་འདི་བཤད་དེ་ནས་དོན་དངོས་ཐོག་ལ་ཡང་གྲོས་ཚོགས་ཡིན་ནའི་རེད་ཨ་མི་རི་ཀའི་གཞུང་ཡིན་ནའི་རེད་ཞེ་པོ་ཅིག་ཁོ་དབང་ཆ་ཡོད་མ་རེད་ཁོ་ཁོ་ཁྲོམ་རའི་ཁོ་ག་ས་ལ་རྒྱུག་གི་ཡོད་ཁོར་བལྟས་བྱས་ཚོང་པ་དེ་ཚོ་ལས་ཀ་བྱེད་ཀྱི་ཡོད་རེད་བ་ད་དེ་དང་མི་འདྲ་ཡིན་ན་ཨ་མི་རི་ཀའི་མང་པོ་བཤད་བསྡད་པ་དེ་ཡིན་ན་ད་རིང་དངོས་གནས་རྒྱ་ནག་རང་གི་ད་རྒྱ་ནག་གཞུང་གི་ཡིན་ན་ཐག་གཅོད་བྱས་ཚར་ན་ད་སུ་གང་གིས་མ་རེད་ཟེར་ས་མེད་དུས་ད་ད་རིང་དེ་སུ་ད་བྱས་བྱས་ཡིན་ན་ཁོ་ཚོས་ཟེར་ཡག་བྱས་པ་ཡིན་ད་རིང་ནས་ག་རེ་ཆགས་འགྲོ་གི་རེད་ཟེར་ན་རྒྱ་ནག་གཞུང་རང་གིས་རྒྱ་ནག་ནང་ལོགས་ལ་ཡོད་པའི་ད་ལྷག་པར་དུ་ཚན་རིག་འབྲེལ་བ་དང། ལས། འབྲེལ་བ་ཡོད་པའི་གང་ལྟར་བཟོ་ཚོང་ལས་ཁང་ད་དེ་ཚོ་ཡིན་ན་ཨ་མི་རི་ཀ་དང་འབྲེལ་བ་བཅད་ཡག་གི་གང་ལྟར་ཁ་ཁ་བཟོ་ཡག་གི། ཨ་མི་རི་ཀ་དང་འབྲེལ་བ་བཅད་མེད་བཟོ་ཡག་བྱེད་གི་དེ་འདྲས་གི་ཨ་ནི་ད་གོམ་པ་ཅིག་སྤོས་མེད་འགྲོ་ཟེར་བྱས། ལབ་མཁན་གཅིག་འདུག། ད་འདི་ཕལ་ཆེན་ངས་བྱས་ན་ཏན་ཏན་བདེན་པ་རེད་བསམ་གྱི་འདུག་ཨ་མི་རི་ཀ་དང་རྒྱ་ནག་བར་ལ་ལ་ཡང། ཅིག། དཔལ་འབྱོར་དང་དེ་ཚོ་དཀའ་ངལ་དེ་འདྲ་མང་པོ་ཞིག་ཡོད་རེད་དེ་ནས་དེའི་སྒང་ལ་ཡང་ད་ལྟ་བར་དུ་ཡིན་ན་ཨ་མི་རི་ཀའི་ཞེ་པོ་ཅིག་བཀག་འགོག་བྱས་མི་ཤིང་རྒྱ་ནག་གཞུང་གིས་དེ་ད་དུང་མུ་མཐུད་ཅིག་ཨ་མི་རི་ཀར་ཅ་ལག་བཙོང་ཡག་དང་ཅིག་འབྲེལ་བ་བྱས་ཏེ་ཐབས་ཤེས་བྱེད་ཀྱི་འདུག་ཨང་ག་ཚད་ཁོང་ཚོས་མ་ཚར་ལ་ཡང་ག་ཚོད་རྒྱ་ནག་དཔལ་འབྱོར་ཆེན་པོ་ཆགས་ཡིན་ནའི་ད་དུང་ཨ་མི་རི་ཀ་ལ་ཡང་བསྙེ་དགོས་དགོས་ཙང་ད་ད་རིང་དེ་ཡིན་ན་གོམ་པ་གསར་པ་བརྒྱབ་བྱས་ཡིན་ན་རྒྱ་ནག་ཁོ་རང་ཚོ་རང་གིས་ཡིན་ན་ཨ་མི་རི་ཀ་དང་ཐག་རིང་བཏང་ཡག་གི་ཕལ་ཆེན་ལས་ཀ་བྱེད་མེད་འགྲོ་ཟེར་བྱས་གཅིག་ཟེར་གྱི་འདུག་ཨ་གཉིས་པ་དེ་ངས་བྱས་ན་ངས་བྱས་ན་དེ་ལས་དོན་སྙིང་ཆེ་བ་ཡོད་བསམ་གྱི་འདུག་འདི་ག་རེ་རེད་ཟེར་ན། རྒྱ་ནག་གུང་ཁྲན་ཏང་གིས་ད་ལྟ་བར་དུ་ད་འདས་པའི་ལོ་སུམ་ཅུ་ཅིག་ནང་ལོགས་ལ་རྒྱ་ནག་དཔལ་འབྱོར་ཡར་རྒྱས་འགྲོ་བའི་ཆེད་དུ་སྒེར་གྱི་བཟོ་ཚོང་ལས་ཁང་ད་དེ་ཚོ་གང་ག་ཞེ་པོ་ཅིག་རོགས་སྐྱོར་བྱས་ད་མང་པོ་བྱས་ན་ཁོ་རང་ཚོ་གུང་ཁྲན་ཏང་གི་འདྲ་དཔོན་པོའི་ཕྲུ་གུ་དང་དེ་འདྲས་གི་རེད་ཞེ་པོ་ཅིག་ཡར་རྒྱས་བྱས་ཆེན་པོ་ཞེ་པོ་ཅིག་ཆགས་བསྡད་ཡོད་རེད། རེད། ད་ལྟ་ཀེ་སི་ཁ་སང་ཨ་ལི་བཱ་བཱ་ལ་ཡང་ཁོང་ཚོའི་ཕི་ཀེ་ཨན་དེ་མ་ཡིས་སྙེ་དེ་ཁོང་ཚོ་བཟོ་ཚོང་ལས་ཁང་དེ་ཨ་མི་རི་ཀའི་ནང་ག་རེ་ཅི་ཡོང་ག་ལ་མ་དེ་ཁོང་ཚོ་བཀག་འགོག་བྱས་སོང་ཨ། ད་དེ་ཚོ་གང་ག་ནས་ག་རེ་ཟེར་ན། གཅིག་གིས་ད་རྒྱ་ནག་གཞུང་གིས་རྒྱ་ནག་ནང་ལོགས་ལ་ཡོད་པའི་བཟོ་ཚོང་ལས་ཁང་ཆེན་པོ་དེ་ཚོ་ལ་ཡང་བཙིར་བཅད་ད་ཁོང་ཚོ་དེས་མགོ་བཀྱག་མ་བཅུག་ཡ་ད་ཨ་ནི་གཙོ་བོ་དེ་ཡིན་ན་ཁོང་ཚོས་ཟེར་ཡ་ཁ་ཤས་ཟེར་བྱས་པ་ཡིན་ན། ད་རྒྱ་ནག་གུང་ཁྲན་ཏང་ས་དེ་ག་དུས་ཡིན་ན་ད་གུང་ཁྲན་ཏང་ས་དེ་ད། ཕྱི་ཤོལ་ཆག་སྒོ་སྐོར་རེ་དེའི་འཁྲིས་དུ་ཨ་བ་ལ་ཡང་གཅིག་དཔོན་པོ་ཆུང་ཆུང་དང་ཡང་ན་གཅིག་གིས་མགོ་ཀྲོག་ཀྲོག་བྱས་བྱས་བསྡད་ཟིན་ཏེ་སུ་གང་ཅིག་བཏང་གི་ཡོད་མ་རེད་བྱེད་བཅུག་གི་ཡོད་མ་རེད་ཟེར་དང་ད་བཟོ་ཚོང་ལས་ཁང་དེ་ཚོ་ཡིན་ན་མར་མགོ་བཅག་ཡག་གི་ཨེ་ནི་གང་ད་ད་འདི་གཉེར་ནས་ཁ་ཤས་བྱས་པར་ད་རིང་འདི་ཡིན་ན་ཕལ་ཆེར་མཚོན་རྟགས་གལ་ཆེན་པོ་ཅིག་རེད་འདི་འདྲ་སོང་ཙང་ད་རྒྱ་ནག་ནང་ལོགས་ལ་ཡང་མི་རྒྱུ་ཆེན་བཟོ་ཚོང་ལས་ཁང་སྒེར་གྱི་འཛིན་སྐྱོང་འདི་གང་ག་ལ་གང་ད་ཅིག་སེམས་ཁྲལ་ཞེ་པོ་ཅིག་ལང་ཡག་ཅིག་ཆགས་བྱས་བསྡད་ཡོད་རེད་ཟེར་བྱས་བྱས་ཟེར་གྱི་འདུག་ད། འདིའི་ཁུལ་དཔལ་འབྱོར་གྱི་ཤུགས་རྐྱེན་དེ་བལྟས་པ་ཡིན་ན་ད་རིང་ཡིན་ན་རྒྱ་ནག་གཞུང་གིས་ཏི་ཏི་ལ་ཡང་ཉེས་པ་དེ་ག་བཏང་པའི་རྗེས་ལ་ཡིན་ན་ཏི་ཏིའི་ཁོ་རའི་ད་ག་སོ་རེ་ཅིག་གི་ཁྲོམ་རའི་སྒང་གི་རིན་ཐང་དེ་བས་བརྒྱ་ཆ་བཞི་བཅུ་ཆག་པ་བཞག་དེ་ལས་ལྷག་ཅིག་ཡིན་ན་ཁོ་ཚོ་ཁ་ཤས་ཤིག་བཙུན་པ་ད་རྒྱ་ནག་གི་བཟོ་ཚོང་ལས་ཁང་ཆེ་ཤོས་དེ་ག་དེ་མང་ཆེ་ཅིག་ཡིན་ན་ཨ་མི་རི་ཀ་དང་འདྲ་བ་ལ་རྒྱལ་སྤྱིའི་འདི་ཁྲོམ་རའི་འདི་སྒང་ལ་ཡང་མ་རྐང་ཁྲོམ་རའི་སྒང་སླེབས་བསྡད་པ་རེད་དེ་ག་ཚང་མ་ལོག་གི་ཚང་མ་ལོག་གི་ཧ་ལམ་ཚང་མ་ལོག་གི་ཡིན་ན། ད་གང་དག་རིན་ཐང་འདི་མར་ཞེ་པོ་ཅིག་གང་དག་ཉི་མ་ཁ་ཤས་ཤིག་ནང་ལོགས་ལ་ཆག་ཤག་ཟེར་ད་འདི་ཆག་པ་དེ་ཡིན་ན། ཅིག་རྒྱུན་རིང་རྒྱ་ནག་གི་དཔལ་འབྱོར་ལ་ཡ་ཤུགས་རྐྱེན་ཆེན་པོ་ཐེབས་ས་རེད་འདུག་ཨ་འདི་ག་དེ་དམིགས་བསལ་ཅིག་ཡིན་ན་ད་རེ་ཀྱ་རྒྱ་ནག་ཨ་མི་རི་ཀ་དང་འགྲན་རྩོད་བྱས་པའི་དེང་དུས་དེང་དུས་ཀྱི་ཚན་རིག་ལག་རྩལ་ཐོག་ཏུ་ཞེ་པོ་ཅིག་གསར་གཏོད་བྱས་ཞེ་པོ་ཅིག་བྱེད་ཀྱི་ཡིན་ཞེས་ཁོང་ཚོས་ཧམ་སེམས་ཞེ་པོ་ཅིག་ཡོད་པ་རེད། ཅིག་ཡོད་པའི་སྐབས་དེ་མང་པོ་ཅིག་ཟེར་བྱས་པ་ནི་ད་ད་ལྟའི་སུབ་སུབ་ཅིག་ཏི་ཏི་དང་ཨ་ལི་བཱ་བཱ་དང་དེ་ཚོ་དངོས་གནས་བྱེད་ཐུབ་མཁན་འདི་ག་དེ་དེ་ཚོའི་མགོ་བཅག་པ་ཡིན་ན།

ཚན་རིག་ལག་རྩལ་དང་དེ་ཚོའི་གསར་གཏོད་ཀྱི་ནུས་པ་དེ་ཞེ་པོ་ཅིག་ཉམས་ཡག་གི་ཕལ་ཆེར་ཉེན་ཁ་ཡོད་རེད་གལ་སྲིད་ལམ་ཁ་འདི་གར་མུ་མཐུད་ཕྱིན་པ་ཡིན་ན་ད་དེ་འདྲ་སོང་ན་ད་ཅིག་ཨ་མི་རི་ཀ་དང་རྒྱ་ནག་བར་ལ་དཔལ་འབྱོར་འབྲེལ་བ་ཡིན་ནའི་རེད། རྒྱལ་སྤྱིའི་ཐོག་ལ་ཡང་གང་ལྟར་རྒྱ་ནག་གི་སྟོབས་ཤུགས་རྒྱ་སྐྱེད་བཏང་ཡག་ཡིན་ནའི་རེད། ཡང་རྒྱ་ནག་ཁོ་རང་ནང་ལོགས་ཀྱི་ཆབ་སྲིད་ཀྱི་འབྲེལ་བ་དང་ལྷག་པར་དུ་ཡིན་ན་ད་རྒྱ་ནག་ནང་ལོགས་མི་རྒྱུ་ཆེན་དང་སྒེར་གྱི་ཚོང་པ་དེ་ཚོ་ལ་ཡང་གཞུང་གིས་དམ་བསྒྲགས་བྱས་ཡག་ཡིན་ནའི་རེད།